དེ་རིང་བེ་ལ་ཀོ་བི་རྣམ་གྲོལ་གླིང་དགོན་པའི་ནང་ནང་ཆོས་སློབ་གཉེར་གནང་བ་དང་ད་ལྟའི་ཆར་རྒྱ་གར་གྱི་ཨོ་ཏི་ཤའམ་ཡང་ན་ཨོ་རི་ས་མངའ་སྡེ་ནང་རྟེན་གཞི་བྱས་པའི་སྐྱབས་རྗེ་བདུད་འཇོམས་རིན་པོ་ཆེ་དགོན་པའི་ནང་ཕྱག་ལས་གནང་མཁན་སྐུ་གཞོགས་མཆོག་བཀྲ་ཤིས་ལགས་ཀྱིས་ནང་པའི་ལྟ་གྲུབ་དང་ཚན་རིག་སྦྱངས་པ་ཡིན་ན་ཕན་ཐོགས་དང་དགེ་མཚན་ཡོད་སྟངས་སྐོར་འགྲེལ་བཤད་གནང་དོན།
ནང་པའི་ཆོས་ད་ནི་ང་ཚོ་ལྟ་གྲུབ་དང་ཚན་རིག་ད་དེ་ལ་གོ་སློབ་སྦྱོང་བྱས་ནས་ད་ཕན་ཐོགས་ཡོང་ལུགས་ཡོང་སྟངས་དེ་ག་འདྲ་རེད་ཞུས་པ་ན་ད་སྤྱིར་བཏང་དང་པོ་ང་ཚོ་འདི་ངོ་འཕྲོད་གོ་དགོས་རེད། འཛམ་བུ་གླིང་འདིའི་ནང་ག་རེ་ཡོད་རེད་ལབ་པ་ཡིན་ན། ད་ང་རང་ཚོ་མི་ཡི་སྤྱི་ཚོགས་ནང་ལ་མི་བསད་དང་རྐུ་མ་རྒྱག་ཡས་དང་འཕྲོག་བཅོམ་བྱས་དང་མགོ་སྐོར་བཏང་ཡ་དང་གཡོ་སྒྱུ་དང་གཞན་ལ་གནོད་འཚེ་དང་ཉམ་ཐག་ལ་མཐོང་ཆུང་དང་ཅི་བྱས་ལ་བག་མེད་དང་ཆང་རག་ལ་ངན་གོམས་དང་སྤྱི་དོན་རྒྱབ་སྐྱུར་དང་དུག་རྫས་འཐེན་པ་དང་གྲོགས་མེད་དུ་ལུས་པ་དང་འཁོན་འཛིན་དང་ཕྲག་དོག་འགྲན་སེམས

དེ་ལ་བཀྲ་མ་ཤིས་པ་མང་པོ་ཆགས་ཡོང་གི་འདུག་དེ་ཡོང་དུས་ཙམ་པ་ལ། ནང་པ་སངས་རྒྱས་པའི་ལྟ་གྲུབ་དང་ཚན་རིག་དེ་སྦྱངས་པ་ཡིན་ན། དེར་སློབ་སྦྱོང་བྱས་པ་ཡིན་ན། དེ་ནི་བསམ་བློ་གུ་ཡངས་པོ་ཆགས་ཡས། བསམ་བློ་རྒྱ་ཆེན་པོ་ཆགས་ཡས། མཐོང་རྒྱ་ཆེན་པོ་ཆགས་ཡས། ཐོས་རྒྱ་ཆེན་པོ་ཆགས་ཡས་འོ་ད་དེ་འདྲའི་དེ་ཕན་ཐོགས་དངོས་གནས་དྲང་གནས་ཀྱི་བསམ་གྱིས་མི་ཁྱབ་པ་ང་ཚོ་གི་ཁ་ནས་བཤད་པ་ཙམ་མ་ཡིན་པར་དངོས་གནས་མི་གཅིག་གིས་ལག་ལེན་བསྟར་བ་ཡིན་ན་བརྒྱ་ཆ་བརྒྱ་ཐམ་པ་དེ་ག་རང་ཡོང་གི་ཡོད་པ་དེ་ད། དེའི་ཐོག་ནས་སྦྱངས་པ་ཡིན་ན་ར་འཕྲོད་གི་རེད། འདི་རེད་ད་གཙོ་བོ་དེ་ད་ལྟ་ང་ཚོ་འདི་ཞིག་འདུག་པ Secular Ethics ནས་ཞིག་འདུག་པ Secular Ethics ཟེར་ཡས་དེ། འགྲོ་བ་མིའི་ཡ་རབས་བཟང་སྤྱོད་དེ་དར་སྤེལ་གཏོང་ཡས་ཉམས་པ་དེ་གསོ་བ། མེད་པ་དེ་ཡ་ཅིག་ཡོད་པ་ག་འདྲས་ཤིག་བཟོ་དགོས་གོ་རེད་ལབ་ན་ད་འདི་གཙོ་བོ་དེ་འདི་ཐུག་གོ་རེད་ད། ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་གོང་འཕེལ་གཏང་ཡས་དེ་རྒྱལ་བ་རིན་པོ་ཆེ་གི་དགོངས་གཞི་དེ་རེད་པ། འོ་དེ་རེད་ཆོས་ལུགས་ལ་མ་བརྟེན་པའི་ཡ་རབས་བཟང་སྤྱོད་གོང་འཕེལ་གཏོང་ཡས་ཟེར་དེ་ཅིག་ག་འདྲས་སེ་ཡོང་དགོས་རེད་ལབ་ན། ཡ་རབས་བཟང་སྤྱོད་ཟེར་དེ་གོང་འཕེལ་གཏོང་ཡས་ཀྱི་ཐབས་ལམ་དེ་འཛམ་བུ་གླིང་འདི་ན་སྤྱིར་བཏང་ནི་ད་ཆོས་ལུགས་ཟེར་ཅིག་དང། སྤྱིར་བཏང་གི་ད་སློབ་སྦྱོང་གི་རིགས་གཉིས་ཡོད་རེད་ད་སློབ་སྦྱོང་གི་ཐོག་ནས་བཅད་ཁྲ་དེ་དེང་སང་ཚན་རིག་གི་ཁོངས་གཏོགས་དེ་ཆགས་དགོས་རེད་ད་དེང་སང་གི་ཚན་རིག་ནང་ལོགས་ལ་ཡ་རབས་བཟང་སྤྱོད་གོང་འཕེལ་བཏང་ཡས་ཟེར་དེ་ཡོད་ཡང་ཡོད་མ་རེད། ད་ཆོས་ལུགས་ནང་ལ་ཤུགས་རྒྱག་པ་ན་ཆོས་ཆོས་ལུགས་ད་འཛམ་བུ་གླིང་འདི་ན་ཆོས་ལུགས་མང་པོ་ཅིག་རེད་ཀི་སི་ཐན་རེད་ཧིན་རྡུ་རེད་མུ་སི་ལིམ་རེད་དེ་ཡང་ནང་པ་རེད་ཇེན་དང་དེ་འདྲ་མང་པོ་ཅིག་ཡོད་དེ་ད་ག་རེ་བརྟེན་དགོས་པ་རེད་མུ་སི་ལིམ་མུ་སི་ལིམ་ལ་དེ་དེ་ག་རང་ཁ་ཆེ་ལ་བརྟེན་པ་ན་མི་མང་ཆེ་ཁ་ཆེ་ལ་སྣང་བ་འགྲོ་གི་མ་རེད་ཨ་ནི་དེ་གར་ཡེ་ཤུ་ལ་བརྟེན་པ་ན་མི་མང་ཆེ་ཡེ་ཤུ་ལ་སྣང་བ་འགྲོ་གི་མ་རེད་ནང་པ་ལ་བརྟེན་པ་ན་མི་མང་ཆེ་ནང་པ་ལ་སྣང་བ་འགྲོ་གི་མ་རེད་དེ་འདྲ་ཡིན་པ་སོང་ཙང་ཆོས་ལ་བརྟེན་ནས་ཡ་རབས་བཟང་སྤྱོད་གོང་འཕེལ་གཏོང་བ་དེ་ད་ལྟ་གནས་སྐབས་ལ་ལོག་ཡོད་མ་རེད། དམིགས་བསལ་ཆོས་ལ་མ་བརྟེན་ནས་ཡ་རབས་བཟང་སྤྱོད་གོང་འཕེལ་བཏང་ཡས་ཅིག་ཡོད་རེད་ད་དེ་ག་རེ་རེད་ལབ་ན་དེ་ནི་ནང་པ་སངས་རྒྱས་པའི་གཞུང་ལ་བཤད་པའི་ལྟ་གྲུབ་དང་ནང་པ་སངས་རྒྱས་གཞུང་ལ་བཤད་པའི་ཚན་རིག་ད་གཙོ་བོ་ད་སེམས་ཁམས་རིག་པ་ད་དེ་ལ་བརྟེན་ནས་ད་དེ་ནས་ཡ་རབས་བཟང་སྤྱོད་གོང་འཕེལ་དང་ཀུན་སྤྱོད་ཡར་རྒྱས་དང་འདུག་སེ་བྱས་པ་ལ་བརྟེན་ནས་དེ་ད་དེ་གོང་དུ་བཤད་པ་ནང་བཞིན་རྙོག་དྲ་དེ་ཚང་མ་མེད་པ་བྱས་ནས་འཛམ་འཛམ་བུ་གླིང་ནང་ཞི་བདེ་ཡོང་ཡས་ད་དེ་འདྲ་ཞིག་ཡོད་རེད་ཟེར་ཞུ་གི་ཡོད་ལགས། ལགས་རེད་རེད། ད་དེ་ནས་ངས་འདི་བཀའ་འདྲི་ཞུ་ཡ་ཡིན། ཁྱེད་རང་གི་གཟིགས་ཚུལ་ལ་བྱས་པ་ཡིན་ན་ད་ནང་པའི་ཚན་རིག་དང་ཨ་ནི་དེང་དུས་ཀྱི་ཚན་རིག་དབར་མཐུན་པའི་ཆ་གང་དང་གང་ཡོད་དང་ཡང་དེ་གཉིས་ལ་ཁྱད་ཆོས་མི་འདྲ་བ་གང་དང་གང་གཟིགས་ཀྱི་འདུག་གས། ད་དེ་དེང་དུས་ཀྱི་ཚན་རིག་དང་ད་ང་རང་ཚོ་ནང་པའི་ཚན་རིག། བར་ལ་བསམ་བཏང་དུས་ཙམ་པ་ད་སྤྱིར་བཏང་ནས་ད་དེང་དུས་ཀྱི་ཚན་རིག་བཤད་དུས་དངོས་ཁམས་ཚན་རིག་རེད་དལ་འབྱོར་ཚན་རིག་རེད་སྐྱེ་དངོས་ཚན་རིག་རེད་དབང་རྩ་ཚན་རིག་རེད་དེ་དང་དེ་བཞིན་ད་ནང་གསེས་ཕྱེ་ཡོང་དུས་ཙམ་པ་ལ་མང་པོ་ཅིག་ཡོང་བསྡད་ཀྱི་འདུག་ད་ཡིན་ན་ཡང་ད་ད་དང་པོ་ངས་འདྲ་བའི་ཆ་ག་རེ་ཡོད་དེ་ངས་ནམ་ཅིག་ཞུ་ན་བསམ་སོང། བྱས་ཡོང་དུས་ཙམ་པ་ལ་ང་རང་ཚོ་ཚན་རིག་པ་ཡིན་པ་ཡིན་ན་ཡང་དངོས་པོའི་གནས་ལུགས་ལ་བརྟག་དཔྱད་བཏང་གི་ཡོད་རེད། ནང་པ་ཡིན་ན་ཡང་དངོས་པོའི་གནས་ལུགས་ལ་བརྟག་དཔྱད་བཏང་གི་ཡོད་རེད། བརྟག་དཔྱད་གཏོང་ཡས་ཀྱི་ལམ་དང་ལུགས་སྲོལ་དེའི་བརྒྱུད་རིམ་གྱི་ཐོག་ནས་བལྟས་ན་འདྲ་བའི་ཆ་མང་པོ་ཞིག་ཡོང་བསྡད་ཀྱི་ཡོད་རེད་དཔེར་ན་ང་ཚོས་བརྟག་དཔྱད་བཏང་ཡོང་དུས་ཙམ་པ་ལ་ནང་པ་སངས་རྒྱས་པའི་གཞུང་གི་ཐོག་ནས་ག་རེ་གསུང་གི་ཡོད་རེད་ལབ་ན། གང་ཟག་རང་ཉིད་དངོས་པོའི་གནས་ལུགས་ལ་བརྟག་དཔྱད་གཏོང་བ་ལ་དང་པོ་ཆ་རྐྱེན་ག་རེ་ཚང་དགོས་ལབ་ན། ད་ལྟ་སློབ་དཔོན་ཨཱརྱ་དེ་བ་གིས་དབུ་མ་བཞི་བརྒྱ་ནང་དུ་གཟུར་གནས་བློ་ལྡན་དོན་གཉེར་བ་གསུངས་ཡོད་རེད། ད། དེ་སོང་དུས་ཙམ་པ་བློ་གཟུ་བོར་གནས་པ་ཞིག་དགོས་ཀྱི་ཡོད་རེད་བློ་གཟུ་བོར་གནས་པ་ཙམ་གྱིས་འགྲིག་གི་ཡོད་མ་རེད་ག་རེ་བཤད་ན་ཡག་ཡག་པོ་བཤད་ན་ཡག་སྡུག་ཅག་བཤད་ན་ཡག་ཚང་མ་ལ་ཡག་ལབ་བཞག་ན་དངོས་པོའི་གནས་ཚུལ་དེ་མཐོང་ཐུབ་གི་ཡོད་མ་རེད་ད་འདི་ག་རེ་དགོས་ཀྱི་ཡོད་ཟེར་ན་དེའི་སྒང་ལ་བློ་དང་ལྡན་པ་རྣམ་དཔྱོད་དང་ལྡན་པ་ཨོ་ད་དེ་འདྲ་ཞིག་དགོས་ཀྱི་ཡོད་རེད་དོ། དེ་ཡིན་དུས་ད་གཟུ་བོར་གནས་པ་དང་རྣམ་དཔྱོད་དང་ལྡན་པ་དེ་གི་ཐོག་ནས་དངོས་པོའི་གནས་ལུགས་ལ་བརྟག་དཔྱད་བཏང་ཡོད་ན་ད་དེ་ནི་དངོས་གནས་དྲང་ནས་ཀྱི་དངོས་པོའི་གནས་ལུགས་ངོ་མ་ཡིན་པ་དེ་གང་ཡིན་པ་དེ་ནི་ར་འཕྲོད་ཀྱི་རེད་ཟེར་ན་ད། ནང་པ་སངས་རྒྱས་གཞུང་ལ་བྱེད་ཀྱི་ཡོད་རེད་དེའི་ནང་བཞིན་གྱི་སྟོན་པ་བཅོམ་ལྡན་འདས་རང་གིས་དེ་འདྲ་ག་ལ་བོར་ད་ང་རང་ཚོ་དགེ་སློང་དག་གམ་མཁས་རྣམས་ཀྱིས་ཟེར་སྟབས་ཀྱི་རྒྱུན་དུ་གོང་ས་མཆོག་གིས་ང་རང་ཚོ་ལ་གསུང་བསྡད་ཀྱི་ཡོད་རེད་པ་དེབ་ཀྱི་ནང་ལོགས་ཡང་རྒྱག་རང་གསུང་བསྡད་ཀྱི་ཡོད་རེད་པ་དེའི་ནང་བཞིན་བྱས་ནས་ད་ལྟ་ཚན་རིག་པས་ཀྱང། ཚན་རིག་པ་དེང་སང་གི་ད་དེང་དུས་ཀྱི་ཚན་རིག་པ་དེ་ཚོས་ཀྱང་དངོས་པོའི་གནས་ལུགས་ལ་བརྟག་དཔྱད་བཏང་ཡོང་དུས་བློ་གཟུར་གནས་པ་རྣམ་དཔྱོད་ཡོད་མེད་ད་ལབ་མ་དགོས་པ་རེད་ད་ཚན་རིག་པ་ལས་རྣམ་དཔྱོད་ལྷག་པ་ཅིག་ད་དེང་སང་ཕལ་ཆེར་དཀོན་པོ་རེད་པ་ད། རྣམ་དཔྱོད་ད་ལབ་མ་དགོས་པ་རེད་དེ་ནི་བློ་གཟུ་བོར་གནས་པ་ཡིན་པ་དེ་དངོས་གནས་དྲང་ནས་ད་ང་རང་ཚོའི་བོད་བརྒྱུད་ནང་པ་ཚོའི་ངོས་ནས་བསམ་བཏང་ན་དངོས་གནས་འགྲམ་ཆུ་ལྡང་གི་ཡོད་རེད་ད་དེང་སང་གི་ཚན་རིག་པ་དེ་ཚོ་ལ་དངོས་གནས་དྲང་ནས། དཔེ་མཚོན་ཆུང་ཆུང་ཞིག་བཤད་ན་གསར་དཔེར་ན་ང་ཚོ་ཉི་མའི་ཁྱིམ་རྒྱུད Solar System ཡོད་བ་དེ་གི་གྲུབ་སྟངས་རེད། དེའི་ནང་བཞིན་གྱི་འཛམ་བུ་གླིང་གི་ཆགས་རིམ་རེད། ད་ལྟ་ང་ཚོ Charles Darwin གི་ཨ་ནི་དེབ་དེ་ཚོའི་ནང་ལོགས་ལ་སེལ་འདི Evolutionary འཕེལ་འགྱུར་རིག་པ་ཐོག་ནས་བཤད་ཡོང་དུས་ཙམ་པ་ལ་དེ་ཚོ་གི་ཐོག་ནས་བཤད་བཞག་པ་དེ་ཚོ་ཚང་མ་ལོ། ཚན་རིག་པ་ཁོ་རང་ཚོ་གི་ཆོས་ལུགས་ཀྱི་ལྟ་གྲུབ་དང་ཡོངས་སུ་འགལ་བ། ཚན་རིག་གིས་ཁོ་རང་ཚོ་གི་ཆོས་ལུགས་དང་རྒྱབ་འགལ་ཏག་ཏག་ཕྱིན་པ་ཆགས་ཀྱི་ཡོད་རེད་དེ་ཡིན་ན་ཡང་བརྟག་དཔྱད་བཏང་མཁན་ཚན་རིག་པ་ཁོ་རང་ཚོ་བློ་གཟུ་བོར་གནས་པ་ཆགས་ཀྱི་ཡོད་ཙང། སོ་སོའི་ཆོས་ལུགས་ཀྱི་ཐོག་ནས་བཤད་བཞག་པ་དེ་ལ་ནག་ཉེས་ཡོད་པ་ཡིན་ན་ནག་ཉེས་ཐེར་འདོན་བྱས་ནས་བཤད་བསྡད་ཀྱི་ཡོད་རེད་ཉི་མའི་ཁྱིམ་རྒྱུད་བསམ་བཏང་ཡོང་དུས་ཙམ་པ་ལ། ད་ལྟ། མུ་སྟེགས་པ་ཚོས་དེ་བཤད་བསྡད་ཀྱི་ཡོད་རེད་པ་ད་ལྟ་དཔེར་ན། ག་ཚོད་ན། དེ་འཛམ་བུ་གླིང་དབུས་ལ་ཡོད་རེད་ཉི་མ་དེ་ལ་སྐོར་ར་བརྒྱབ་བསྡད་ཀྱི་ཡོད་ཟེར་གྱི་ཡོད་རེད་པ། ཡིན་ན་ཚན་རིག་གིས་དེའི་ལྡོག་ཕྱོགས་བཤད་ཡོད་རེད་པ་ད་དུས་ཁོ་རང་ཚོ་ཆོས་དང་འགལ་བ་རེད་པ། དེའི་ནང་བཞིན་གྱི་སེམས་ཅན་ཆགས་རིམ་དང Evolutionary ད་འཕེལ་འགྱུར་རིག་པའི་ཐོག་ལ་བཤད་ཡོང་དུས་ཙམ་པ་ལ་ཁོ་ཚོ་གིས་ཚང་མ་འཇིག་རྟེན་བཀོད་པ་པོས་བཀོད་བཞག་པ་ཅིག་རེད་མ་གཏོགས་དེ་རྒྱུ་འབྲས་རྟེན་འབྲེལ་གི་ཐོག་ནས་དེའི་འགྲོ་ལུགས་འགྲོ་སྟངས་གང་ཡང་ཡོད་མ་རེད་ཟེར་མུ་སྟེགས་པ། ཆོས་ལུགས་རང་གི་ལྟ་གྲུབ་དང་ནི་དེ་འདྲ་ཟེར་གྱི་ཡོད་རེད་དེ། ཡིན་ན་ཡང། ཆོས་དེ་ཁས་ལེན་མཁན་གྱི་ད་ཚན་རིག་པ་དེ་ཚོ་གིས་སོ་སོ་གི་ཆོས་ལ་སྐྱོན་ཡོད་ན་སྐྱོན་ཐེར་འདོན་བྱས་ནས་འདུག་སུ་འགྲོ་གི་ཡོད་པའི། ཡོང་དུས་ཙམ་པ་ལ་དེ་འདྲས་ཀྱི་དཔེ་མཚོན་གྱི་ཐོག་ནས་བཤད་པ་ན་དེང་སང་གི་ཚན་རིག་པ་དེ་ཚོ་དངོས་གནས་དྲང་ནས་ཀྱི་ད་བློ་གཟུ་བོ་ཟེར་ཡས་ཀྱི་སློབ་སྦྱོང་དེ་སྦྱང་དགོས་ན་ཚན་རིག་ལ་དཔེ་ལྟ་དགོས་ཅིག། ད་དེ་འདྲས་ཀྱི་གནས་སྟངས་ཆགས་བསྡད་པ་རེད་དེ་ཡིན་དུས་ང་ཚོས་ནང་པའི་བཤད། གཞུང་ནས་བློ་གཟུ་བོར་གཟུར་གནས་བློ་ལྡན་བྱས་དེ་དང་ཚན་རིག་གི་དོན་དག་ལག་ལེན་བསྟར་ཡས་དེ་ཚོ་དཔེ་མི་སྲིད་པའི་འདྲ་པོ་ད་དེ་ཡང་འདྲ་བའི་ཆ་རེད། དེ་ནང་བཞིན་གྱི་ཁས་ལེན་བྱེད་སྟངས་ལ་བསམ་བློ་བཏང་དུས་ཙམ་པ་ལ་ང་ཚོ་ནང་པ་སངས་རྒྱས་པའི་གཞུང་གི་ཐོག་ནས་ད། དངོས་བོའི་གནས་ལུགས་གཏན་ལ་ཕབ་ཡོང་དུས་ཙམ་པ་ལ་གཏན་ལ་ཕབ་བཞག་པའི་ཨ་ནི་གྲུབ་འབྲས་དེ་ང་ཚོ་ག་འདྲས་ཅིག་ཁས་ལེན་བྱེད་དགོས་ཀྱི་རེད་ལབ་པ་ན། ད་འདི་ལ་དང་པོ་དེ་ཚད་མས་གྲུབ་པ། དེ་ནི་དེ་ཡང་འཇིག་རྟེན་ལ་ཡོངས་སུ་གྲགས་པ། འཇིག་རྟེན་ལ་ཡོངས་སུ་གྲགས་པ་ཙམ་དུ་མ་ཟད་དེ་ལ་ཐ་སྙད་ཀྱི་ཚད་མ་གཞན་གྱིས་གནོད་པ་མེད་པའོ། ད་དེ་འདྲའི་གི་ཁྱད་ཆོས་ཅིག་ཚང་པ་ན། གཞི་ནས་དེ་ནི་དེ་གི་དངོས་པོའི་གནས་ལུགས་དེ་དག་ཁས་ལེན་དགོས་ཡ་ཆགས་ཀྱི་ཡོད་རེད་མ་གཏོགས་ཕ་གི་ནས་གང་ཟག་རེ་ཟུང་གི་མཐོང་བ་ལ་བརྟེན་ནས་དེ་ནི་ཁས་ལེན་དགོས་ཡ་ཆགས་ན་དེ་ནི་གོ། དེ་ཚེ་གོ་རེ་སྒྲ་མེད་དུ་ཆགས་འགྲོ་གི་རེད་བ། དེ་ཡང་དེ་ཙམ་པོའོ། དཔེ་དེ་ནང་བཞིན་བྱས་ནས་ཚན་རིག་པས་དེ་ཚོ་ཡང་གལ་དང་གཅིག་པ་གཅིག་རྐྱང་འགྲོ་གི་རེད་དང་པོ་ཁོང་ཚོས་གིས། གཅིག། གཏན་ལ་འབེབས་ཡས་ཀྱི་དངོས་པོའི་གྲུབ་གཞི་གར་སྒྲུབ་བྱེད་ཡིན་ན་དང་པོ་དེ་ལ་ཚོད་དཔག་བྱེད་དགོས་རེད། གཉིས་པ་དེ་ལ་ཚོད་ལྟ་བྱེད་དགོས་རེད། གསུམ་པ་དེ་གི་མཇུག་འབྲས་དེ་ལ་ཁོ་ཚོས་གི་སྡོམ་ཅིག་བྱ་དགོས་རེད། སྡོམ་བྱ་ཡས་དེ་ག་འདྲ་ཞིག་བྱ་དགོས་རེད་ན། གང་ཟག་རང་ཉིད་ཀྱི་མཐོང་བཞག་པ་དེ་གཅིག་པོ་ལ་ཁོ་ཚོས་གི་ཆ་འཇོག་དང་ཨ་ནི། དཔང་རྟགས་དེ་ག་རང་བཞག་ནས་ཁོ་ཚོས་གི་ཡིད་ཚིམ་པ་ཅིག་ནི་བྱ་གི་ཡོད་མ་རེད་ད་དེ་ག་འདྲ་རེད་ན། སོ་སོའི་གི་ཚོད་དཔག་བྱས་ནས་ཚོད་ལྟ་བྱས་ནས་ཨ་ནི་མཐའ་མ་མཇུག་འབྲས་ཐོན་བཞག་པ་དེ་གང་ལ་གང་ཟག་གཉིས་པ་དང་གསུམ་པའི་དེ་མཇུག་ཡང་དོན་གཅིག་དེ་ག་རང་གི་ཐོག་ལ་ཨ་ནི་བརྒྱུད་ལམ་དེ་ག་རང་དང་པོ་ཚོད་དཔག་བྱས་དེ་ནས་གཉིས་པ་ཚོད་ལྟ་བྱས། དེ་ནི་འབྲུག་སེང་གྲུབ་འབྲས་བཏོན་དུས་ཙམ་པ་ལ་གྲུབ་འབྲས་དེ་གཅིག་པ་གཅིག་རྐྱང་རང་ཐོན་གྱི་ཡོད་ན་གཞི་ནས་ཁོ་ཚོ་གིས་ཁས་ལེན་གྱི་ཡོད་ཁས་ལེན་གྱི་ཡོད། གཅིག་པ་གཅིག་རྐྱང་ཐོན་གྱི་མེད་ན་ད་དུང་ཁོ་ཚོས་བརྟག་དཔྱད་བཏང་གི་ཡོད་རེད་དེ་མཐའ་མ་དེ་ག་རེ་ཆགས་འདུག་མ་ཚད་གཞི་ནས་ཁོ་ཚོ་གིས་གཏན་འབེབས་བྱེད་གི་ཡོད་རེད་མ་གཏོགས་ཕ་གི་ནས་གང་བྱུང་མ་བྱུང་བྱས་ནས་ཁོ་གཅིག་མི་གཅིག་གིས་བཤད་པ་དེ་འོ་དེ་ཡ་ཟིན་ཏེ་འགྲོ་སྡོད་ཀྱི་ཡོད་མ་རེད་དེའང་ང་རང་ཚོ་ནང་པ་སངས་རྒྱས་ཀྱིས་དེའང་ཁས་ལེན་བྱེད་སྟངས་དང་འདྲ་བོ་ཆགས་སྡོད་ཀྱི་ཡོད་རེད།
ད་དུང་ཁོང་གིས་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་ནང་དངོས་པོའི་གནས་ལུགས་གཏན་ལ་དབབ་པའི་སྐབས་ཁྱད་ཆོས་བཞིའམ་ཡང་ན་རྟོན་པ་བཞིའི་རྣམ་གཞག་ཐོག་ནས་དངོས་པོའི་གནས་ལུགས་གཏན་ལ་དབབ་ཀྱི་ཡོད་པ་ནང་ལྟར་ཚན་རིག་པ་ཚོས་ཀྱང་དངོས་པོའི་གནས་ལུགས་ལ་བརྟག་དཔྱད་ཞིབ་འཇུག་དང་ཉམས་ཞིབ་མཐིལ་ཕྱིན་པ་ཞིག་བྱས་པའི་ཐོག་ནས་གཏན་ལ་དབབ་ཀྱི་ཡོད་པ་ནི་ནང་པ་དང་ཚན་རིག་གཉིས་ཀྱི་དབར་མཐུན་པའི་ཆ་ཞིག་རེད་ཅེས་གསུངས་འདུག།

ད་འདི་དེང་སང་ང་ཚོ་གི་སྤྱི་ཚོགས་ནང་ལོ་དེབ་བཏོན་པ་ན་གཅིག་ཟླ་བ་ཁ་ཤས་ཤིག་ན་ཡར་བྲིས་མར་བྲིས་དེ་འདྲ་བཏོན་གྱི་ཡོད་མ་རེད་དེ་འདྲ་ཡིན་དུས་ཙམ་པ་འདི་དཔང་པོ་ག་རེ་སྟོན་དགོས་རེད་ལབ་ན། དེ་ག་རེ་ར་འཕྲོད་དགོས་རེད་ལབ་ན་ཁོང་ཚོས་གི་མི་གཞན་པས་བཤད་བཞག་པ་དེ་ཆ་འཇོག་དང་དེ་གཅིག་པུ་ལ་ཁོང་ཚོས་གི་ཨ་ནི་ག་ཚོད་ནང་ཅིག་གི་དཔང་རྟགས་རུ་བྱས་དེ་གང་ཟག་གི་བཤད་པ་ལ་གཞི་བཟུང་བྱས་ནས་མ་འགྲོ་བ་སོ་སོ་གི་བརྟག་དཔྱད་བཏང་ནས

ཚན་རིག་ཟེར་ཡས་དེ། ང་རང་ཚོ་འཛམ་བུ་གླིང་མི་རིགས་ཐོག་གི་འགྲོ་བ་མི་དུང་ཕྱུར་བདུན་ཅུ་ཐུན་མོང་གི་རིག་གནས། འགྲོ་བ་མི་དུང་ཕྱུར་བདུན་ཅུ་ཐུན་མོང་གི་སློབ་སྦྱོང་སྦྱང་དགོས་ཡས་ཅིག་ཤེས་དགོས་ཡས་ཅིག་ཕན་ཐོགས་ཡས་ཅིག་འོ་དེ་འདྲའི་གི་རིག་གནས་ཐུན་མོང་བ་ཆགས་ཡོད་རེད་དཔེ་དེ་ནང་བཞིན་བྱས་ནས་གཅིག་པ་གཅིག་རྐྱང་ང་ཚོ་ནང་པ་སངས་རྒྱས་པའི་གཞུང་ནས་བཤད་པའི་ད་ཅི་གོང་དུ་ད། ཆོས་དད་ཕར་བཞག་ད་ནི་ང་ཚོ་གི་ལྟ་གྲུབ་དང་ཚན་རིག་ཟེར་ཡས་འོ་དེ་ཡང། ཚན་རིག་ནང་བཞིན་འགྲོ་བ་མི་རིགས་ཐུན་མོང་གི་རིག་གནས་འགྲོ་བ་མི་རིགས་ཐུན་མོང་ལ་ཉེ་བར་མཁོ་བ། འགྲོ་བ་མི་རིགས་ཐུན་མོང་གི་སློབ་སྦྱོང་སྦྱངས་ནས་ཨ་ནི་ག་རེ་ཟེར་ན་ལུས་དང་སེམས་ལ་བདེ་སྐྱིད་སྒྲུབ་ཀྱི་འོ་ད་དེ་གཅིག་པ་གཅིག་རྐྱང་ཆགས་པ་དེའི་ཆ་ནས་དཔེ་མི་སྲིད་པའི་གཅིག་མཚུངས་འདྲ་པོ་ཞིག་ཆགས་བསྡད་ཡོད་རེད། དེ་ཡང་འདི་ལྟར་མདོ་དོན་སྙིང་པོར་ཞུས་པ་ན་དཔེར་ན་ང་རང་ཚོའི་ལུས་པོ་བདེ་པོ་དགོས་གོ་རེད་སེམས་པ་སྐྱིད་པོ་དགོས་གོ་རེད་ད་དེ་ཡང་ཚན་རིག་རེད་ནང་ཆོས་གཉིས་ཀའི་ཐོག་ནས་ད་ཚན་རིག་དང་ནང་ཆོས་གཉིས་ཀ་གར་བྱེད་པ་ལ་ན་ང་རང་ཚོ་ནང་པ་གཅིག་གི་ལུས་སེམས་བདེ་སྐྱིད་སྒྲུབ་པ་ལ་ད་ཉེ་བར་མཁོ་བ་ད་དེའི་ཐོག་ནས་འདྲ་བའི་ཆ་ཆགས་དགོས། གོང་དུ་སྐུ་ཞབས་མཆོག་བཀྲ་ཤིས་ལགས་ཀྱིས་དེང་དུས་ཀྱི་ཚན་རིག་དང་ནང་ཆོས་གཉིས་ཀས་འགྲོ་བ་མིའི་ལུས་སེམས་གཉིས་ཀར་ཧ་ཅང་ཕན་ཐོགས་ཆེན་པོ་ཡོང་གི་ཡོད་པ་ནི་མཐུན་པའི་ཆ་ཞིག་རེད་ཅེས་གསུང་གི་འདུག། རྣམ་པ་ཚོ་ཀུན་ཁམས་བཟང་ང་ཀུན་བཟང་སྒྲོལ་མ་ཡིན། གཟའ་འཁོར་སྔོན་མ་ང་ཚོའི་བདེ་སྐྱིད་ཀྱི་ས་བོན་གྱི་ལེ་ཚན་འདིའི་ནང། ནང་པའི་ཚན་རིག་དང་དེང་དུས་ཀྱི་ཚན་རིག་དབར་མཐུན་པའི་ཆ་གང་དང་གང་ཡོད་པའི་སྐོར་དང། དེ་བཞིན་དེ་གཉིས་ཟུང་དུ་འབྲེལ་བའི་ཐོག་ནས་ཕྱིན་པ་ཡིན་ན་འཛམ་གླིང་གི་སྣོད་བཅུད་གཉིས་ཀར། ཕན་ཐོགས་ཆེན་པོ་ཡོད་པའི་སྐོར་ལ་རྒྱང་སྲིང་ཞུས་ཟིན་པ་ཡིན། དེ་རིང་ཡང་བསྐྱར་རྒྱ་གར་གྱི་ཨོ་རི་སའམ། ཡང་ན་ཨོ་ཏི་ཤ་མངའ་སྡེའི་ནང་རྟེན་གཞི་བྱས་པའི་བོད་མི་གཞིས་སྒར་དུ་ཡོད་པའི་བདུད་འཇོམས་རིན་པོ་ཆེ་མཆོག་གི་དགོན་པའི་ནང་ཕྱག་ལས་གནང་མཁན་སྐུ་ཞོགས་མཆོག་བཀྲ་ཤིས་ལགས་གདན་འདྲེན་ཞུས་ཡོད། ཁོང་ལ་ནང་པའི་ཚན་རིག་དང་དེང་དུས་ཀྱི་ཚན་རིག་དབར་མི་མཐུན་པའི་ཆ་གང་དང་གང་ཡོད་དམ་ཞེས་བཅར་འདྲི་ཞུས་པར། ཁོང་གིས་འདི་འདྲ་ཞིག་གསུང་གི་འདུག། ད་མི་འདྲ་བའི་ཁྱད་ཆོས་རེ་ཅིག་བཤད་པ་ཡིན་ན། ད་སྤྱིར་བཏང་ནི་ངོ་བོ་ཁོ་རང་མི་འདྲ་བ་སོ་སོ་རེད་ག་རེ་རེད་ལབ་ན། དེང་དུས་ཀྱི་ཚན་རིག་དེ་ཁོ་དར་སའི་ཡུལ་གྱི་ཆ་ནས་བཤད་ན་ཙམ་པ་ལ་ནུབ་ཕྱོགས་ལུང་པ་ནས་ཚུར་དར་བ་ཆགས་བསྡད་ཡོད་རེད་ང་རང་ཚོ་ནང་པ་སངས་རྒྱས་པའི་ད་ལྟ་ལྟ་གྲུབ་དང་ཚན་རིག་བརྗོད་ཚད་ནི་ཨེ་ཤེ་ཡ་དང་རྒྱ་གར་ལུང་པ་ནས་ཚུར་དར་བ་དེ་འདྲ་ཆགས་བསྡད་ཡོད་རེད་ཡུལ་གྱི་ཆ་ནས་རྩ་ནས་ཁོ་རང་འདྲ་གི་ཡོད་མ་རེད་གླིང་ཚན་རྦད་ཁོ་རང་སོ་སོ་རེད་བ། དེ་ནས་ཅིག་དུས་ཀྱི་ཆ་ནས་བསམ་བློ་བཏང་ན་ཙམ་པ་ལ་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་དེ་ད་ཁོ་ལོ་ཉིས་སྟོང་ལྔ་བརྒྱ་ཡི་སྔོན་ནས་ཁོ་རང་དར་བཞག་པ་ཆགས་ཡོད་རེད་དེ། ཡིན་ན་ཡང་དེང་དུས་ཀྱི་ཚན་རིག་དེ་ལོ་ཉིས་སྟོང་ལྔ་བརྒྱ་ཡི་རྗེས་སུ་དར་བཞག་པ་འདི་དུས་ཀྱི་ཆ་ནས་རྦད་ཁོ་རང་མི་རབས་ནས་མི་རབས་ཁོ་རང་མི་འདྲ་བ་དེ་འདྲ་ཆགས་བསྡད་ཡོད་རེད་ད་ཨ་ནི་ཁ་ཕྱོགས་དང་དམིགས་ཡུལ་གྱི་ཆ་ནས་བསམ་བློ་བཏང་ན་ང་ཚོ་ནང་པ་སངས་རྒྱས་པའི་ཆོས་ཟེར་དེ། ཤེས་བྱའི་དངོས་པོའི་གནས་ལུགས་ཆུང་ཆུང་གིས་གཏན་ལ་ཕབ་པ་ཡིན་ན་ཡང་དེ་གིས་གཏན་ལ་ཕབ་དགོས་རྒྱུ་མཚན་དེ་དམིགས་ཡུལ་དེ་དགོས་པ་དེ་རྒྱུ་མཚན་ག་རེ་ཡི་ཐོག་ནས་གཏན་ལ་ཕབ་དགོས་ལབ་ན། མཐར་ཐུག་རྣམ་མཁྱེན་རྒྱལ་བའི་གོ་འཕང་ཐོབ་ཡས། སེམས་ཅན་ཐམས་ཅད་ལ་ཕན་པ་དང་བདེ་བ་སྒྲུབ་ཡས་དེའི་ཆེད་དུ་གཏན་ལ་ཕབ་དགོས་རེད་ད་ང་ཚོའི་དམིགས་ཡུལ་དེ་རེད། ཡིན་ན་ཚན་རིག་པའི་དམིགས་ཡུལ་ད་དེ་འདྲ་ཅིག་ཡོད་མ་རེད་ཁོ་ཚོས་སྐབས་འཚོལ་བ་ལབ་དུས། ཅིག་གསར་པ་ཞིག་རྙེད་ན་འགྲིག་གོ་རེད་ད་བརྟག་དཔྱད་བཏང་ཡས་དང་ཞིབ་འཇུག་བྱེད་ས་ཅིག་རག་ན་འགྲིག་གོ་རེད་ད་དེ་ཙམ་ཅིག་རེད་མ་གཏོགས་ཁོ་ཚོ་ལ་དམིགས་བསལ་གྱི་ཅིག་འདི་འདི་བྱས་ན་སེམས་ཅན་ལ་ཕན་ས་རེད་འདི་བྱས་ན་ཁོར་ཡུག་ལ་ཕན་ས་རེད་རེད་ད། སྤྱི་ཡོངས་ནས་བརྟག་ཚན་རིག་པ་བྱེ་བྲག་པ་ལ་བསམ་སྟངས་དེ་རེད་བསམ་སྟངས་ཡོད་ཀྱི་རེད་དེ་ནི་སྤྱི་ཡོངས། ཚན་རིག་གི་འགྲོས་དེ་ད་དེ་འདྲ་ཅིག་ཡོད་མ་རེད་ཁོང་ཚོ། ཅིག་སྐབས་འཚོལ་བ་ཡིན་དུས་ག་རེ་རྙེད་པ་ནི་དེ་ག་རང་བརྟག་དཔྱད་ཙམ་ལ་འགྲོ་རྒྱུ་རེད་མ་གཏོགས་དེ་གཞན་པ་ཅིག་ཡོད་མ་རེད། དེ་རྦད་དེ་ཁོ་རང་འདྲ་གི་ཡོད་མ་རེད། དེ་ནང་བཞིན་གྱི་བརྟག་དཔྱད་བཏང་ནས་ཚན་རིག་དེང་དུས་ཀྱི་ཚན་རིག་དེ་ག་རེ་ཆགས་དགོས་ལབ་ན་ཕྱིའི་དངོས་པོ་གཙོ་བོ་བྱས་ནས་འགྲོ་དགོས་རེད་ང་རང་ཚོ་ནང་པ་སངས་རྒྱས་པའི་ལྟ་གྲུབ་དང་ཨ་ནི་འདི་ད་ལྟ་དེ་ཚན་རིག་དེ་སེམས་ཁམས་རིག་པ་དེ་ཚོ་ད་སེམས་ནང་གི་སེམས་གཙོ་བོ་བྱས་ནས་འགྲོ་དགོས་དེ་བྱས་ན་རྦད་དེ་ཁོ་རང་འདྲ་གི་ཡོད་མ་རེད།

དེ་ག་ནང་བཞིན་གྱི། ད་ཁྱད་པར་ཁྱད་ཆོས་ཀྱི་མི་འདྲ་བའི་ཁྱད་ཆོས་ཁྱད་ཆོས་ཀྱི་གར་འདུག་ལབ་ན། དངོས་པོའི་གནས་ལུགས་དེ་གཏན་ལ་ཕབ་ནས་མཐའ་མ་དེ་ལ་མཇུག་འབྲས་ཅིག་རག་གི་རེད་མཇུག་འབྲས་དེ། ཚན་རིག་དེ་རྩ་ནས་ཁོ་རང་འགན་ལེན་གྱི་མ་རེད་འགན་འཁྱེར་གྱི་མ་རེད་ད་དེ་ཁོ་ཚོ་གི་སྡུག་ཤོས་ཅིག་རེད་ད། འགན་རྩ་ནས་འཁྱེར་རྒྱུ་ཡོད་མ་རེད་ང་ཚོ་ནང་པ་སངས་རྒྱས་པའི་སྐད་ཆ་ཚིག་གཅིག་བཤད་བ་ཡིན་ན་ཡང་དེའི་གི་ཁོར་ཡུག་ལ་ག་དོ་ཕོག་འགྲོ་གི་འདུག་གམ་ཕན་གི་འདུག། སེམས་ཅན་ལ། ཕན་གྱི་འདུག་དང་གནོད་ཀྱི་འདུག་དེའི་གི་མཇུག་འབྲས་དེ་ག་རེ་ཆགས་ཀྱི་ཡོད་མེད་དེ་སྐད་ཆ་དེ་མ་བཤད་པའི་སྔོན་དུ། གཏན་ལ་ཕབ་ནས་ཨ་ནི་གཞི་ནས་ང་ཆོག་གི་འདུག་དྲན་ནས་འགྲོ་བསྡད་ཀྱི་ཡོད་རེད་ཡིན་ན་ཚན་རིག་པས་ག་རེ་ཆགས་དགོས་ག་རེ་བྱེད་ཀྱི་ཡོད་ལབ་ན། མཇུག་འབྲས། འགན་འཁྱེར་གྱི་ཡོད་མ་རེད་འགན་མ་འཁྱེར་དུས་ཙམ་པ་ལ་ད་འཛམ་བུ་གླིང་འདི་ན Atom Bomb དང་རྡུལ་ཕྲན་མཚོན་ཆ་བཟོས་ཡོང་དུས་ཙམ་པ་ལ། ད་ང་ཡིན་ཁྱོད་ཡིན་ཟེར་མཁན་དེ་ཚོ། དེ་ནས་ད་ལྟ་རྡུལ་ཕྲན་མཚོན་ཆ་ཡོད་ན་ང་ཡོད་ཁྱོད་ལ་ཡོད་ང་ཡོད་ད་ཤོག་ད་འཛིང་ངོ་ཟིང་ཚོད་རིན་པོ། བུ་དེ་ངབ་དེ་གི་འགྲོ་དེ་ཚང་མ་དང་པོ་ཚན་རིག་པས་བཟོས་ཡོང་དུས་ཙམ་པ་ལ་འགན་མ་འཁྱེར། དེ་ཡིན་སོང་ཙང་ད་ཁོར་ཡུག་ལ་དོ་ཕོག་གཏོང་ན་གཏོང་ག་རེ་བྱེད་ན་བྱེད་ང་ཚོས་བཟོ་རྐྱང་ངེས་ཟིན་འདུག་ཅེས་བཟོས་ཡོང་དུས་ད་དེའི་གི་ཐོག་ནས་མཇུག་འབྲས་ལ་འགན་འཁྱེར་མ་འཁྱེར་གི་ཐོག་ནས་ཁྱད་པར་གནམ་ས་ཅིག་ཆགས་བསྡད་ཀྱི་འདུག་དེ་ག་ནང་བཞིན་གྱི་བླང་དོར་གྱི་སྒྲོམ་གཞི་ཡོད་མེད་ཁྱད་པར་རེད་དཔེར་ན་ང་ཚོ་ནང་པ་སངས་རྒྱས་པའི་ཅིག་ཆོས་གཟུགས་གི་ཅིག་གཏན་ལ་ཕབ་ཡོང་དུས་ཙམ་པ་ལ་བླང་བྱ་ག་རེ་རེད་དོར་བྱ་ག་རེ་རེད་གཙང་མ་ག་རེ་རེད་བཙོག་པ་ག་རེ་རེད་བཟང་པོ་ག་རེ་རེད་ངན་པ་ག་རེ་རེད་སྤང་བྱ་ག་རེ་རེད་བླང་བྱ་ག་རེ་རེད་དེ་འདྲའི་གི་བླང་དོར་གྱི་རྣམ་དབྱེ་དང་བཟང་ངན་གྱི་རྣམ་དབྱེ་དང་མཆོག་དམན་གྱི་རྣམ་དབྱེ་དང་དག་མ་དག་གི་རྣམ་དབྱེ་མང་པོ་ཅིག་ཕྱེ་བའི་ཐོག་ནས་འགྲོ་གི་ཡོད་རེད་ཡིན་ན་ཡང་དེང་དུས་ཀྱི་ཚན་རིག་པ་དེ་ཚོ་བླང་དོར་གྱི་རྣམ་དབྱེ་བྱེད་ཀྱི་མ་རེད། གཙང་བཙོག་གི་རྣམ་དབྱེ་བྱེད་ཀྱི་མ་རེད། བཟང་ངན་གྱི་རྣམ་དབྱེ་བྱེད་ཀྱི་མ་རེད། བཟང་པོ་ཡིན་ན་ཡང་བརྟག་དཔྱད་བཏང་འགྲོ་གི་རེད་ངན་པ་ཡིན་ན་བརྟག་དཔྱད་བཏང་ནས་འགྲོ་གི་རེད་ག་རེ་ཡིན་ན་བརྟག་གོ། ཁོ་ཐ་མ་དེ་ལ་ཅིག་མཇུག་འབྲས་དེ་མཇུག་འབྲས་དེ་རག་ན་འགྲིག་གི་རེད་དེ་ཙམ་ཅིག་འདྲ་བར་ཚིམ་ནས་འགྲོ་གི་ཡོད་རེད་མ་གཏོགས། དེ་གི་ཅིག་བླང་དོར་གྱི་རྣམ་དབྱེ་གང་ཡང་བྱེད་ཀྱི་མ་རེད་དེ་ཡི་ཐོག་ནས་ཅིག་ཁྱད་པར་ཅིག་ཡོང་བསྡད་ཀྱི་ཡོད་རེད། སྐུ་ཞབས་མཆོག་བཀྲ་ཤིས་ལགས་ཀྱིས་མུ་མཐུད་ནས། དེང་དུས་ཀྱི་ཚན་རིག་གིས་ཕྱི་དངོས་པོ་ཡར་རྒྱས་གཏོང་སྟངས་ཁོ་ནར་དམིགས་ཡུལ་བཟུང་གི་ཡོད་པ་དང་ཡང་ནང་ཆོས་ནས་གསུངས་པའི་ཚན་རིག་གམ་ཡང་ན་སེམས་ཁམས་རིག་པས། ནང་སེམས་ཀྱི་བདེ་སྐྱིད་སྒྲུབ་སྟངས་ཐད་གཙོ་བོ་དམིགས་ཡུལ་བཟུང་གི་ཡོད་རེད་ཅེས་དང། གང་ལྟར་འཛམ་གླིང་འདིའི་ནང་དེང་དུས་ཀྱི་ཚན་རིག་དང། ནང་ཆོས་ཀྱི་ཚན་རིག་གམ་ཡང་ན་སེམས་ཁམས་རིག་པ་གཉིས་ཟུང་དུ་འགྲོ་དགོས་རྒྱུ་ཧ་ཅང་གལ་འགངས་ཆེན་པོ་རེད་ཅེས་གསུངས་ཀྱི་འདུག།
ཡིན་ནའང་ཁྱད་ཆོས་མི་འདྲ་བ་གཙོ་བོ་དེ་གར་ཆགས་ཡོད་ལབ་ན། ཚན་རིག་པའི་ཁྱད་ཆོས་གཙོ་བོ་དེ་གར་ཆགས་ཀྱི་ཡོད་ལབ་ན་ད་ཕྱི་རོལ་གྱི་བདེ་སྐྱིད་དེ་སྒྲུབ་དགོས་ཀྱི་ཡོད་ན་ད་ཚན་རིག་པ་ལ་མ་བརྟེན་རང་བརྟེན་རེད་དེ་ང་ཚོ་ནང་པ་ཚོས་འོ་ན་ཁས་ལེན་དགོས་པ་ཅིག་རེད་ང་ཚོ་བློ་གཟུ་བོར་གནས་པ་ཡིན་པ་ཡིན་ན་དོན་ལ་དངོས་གནས་ཚུལ་ལ་ཡིན་པ་ཡིན་ན་དེ་ཁས་ལེན་དགོས་པ་ཆགས་ཀྱི་ཡོད་རེད་ད། ཅིག་གིས་ཐག་རིང་པོ་བལྟ་དགོས་པ་ཅིག་མི་འདུག་ང་རང་ཚོ་མགོ་ནས་རྐང་པའི་བར་དུ་ག་རེ་གོན་ཡོད་ག་རེ་བཏགས་ཡོད་ག་རེ་ཅིག་བྱུགས་ཡོད་ག་རེ་ཨ་ནི་བསྡམས་བཞག་ཡོད་དེ་ཚོ་ཚང་མ་ལ་ཚན་རིག་གི་སྒྱུ་རྩལ་དེ་འདྲ་བ་ཅིག་ཆགས་ཀྱི་ཡོད་རེད་མ་གཏོགས་ང་ཚོ་ནང་པས་བཟོས་བྱ་རྒྱུ་ཨ་ན་ཅིག་མེད་བ་དང།

དེ་ནི་སྐོར་བརྟག་དཔྱད་བཏང་བ་རིམ་པ་མང་པོ་ཅིག་གི་བརྒྱུད་ནས་དཀའ་ངལ་མང་པོ་ཅིག་བརྒྱབ་ནས་འགྲོ་སོང་མང་པོ་ཅིག་བཏང་ནས་དུས་ཚོད་མང་པོ་ཅིག་བཏང་ནས་ཨ་ནི་སྨན་ཁབ་ཟས་ཅིག་གསར་བ་ཅིག་བཟོས་ཨ་ནི་སྨན་དེ་སྨན་ཁབ་དེ་འཛམ་བུ་གླིང་ལ་ཁྱབ། དེ་གང་དང་ཅིག་གིས་སྨན་ཁང་དེ་ཚོའི་ནང་ལོགས་ལ། ཅིག་གིས་ལས་ཀ་བྱེད་མཁན་དེ་ཚོ་མགོ་ནས་རྐང་པའི་བར་དུ་གོན། དེ་གང་དང་ཅིག་གིས་ལག་པ་ལ་གཏོར་ཡས་དེ་གང་དང་ཅིག་གིས་ད་ཅིག་ཟ་ཡས་དང་གང་ལྟར་ཀྱང་སྔོན་ནས་དྲག་གནས་ཀྱི་རྟ། ཕུན་སུམ་ཚོགས་པ་མ་ཚང་བ་མེད་པ་དེ་ཚན་རིག་པས་བཟོས་བ་དེ་ལ་བརྟེན་ནས་ད་ད་ལྟ་དུས་ཚོད་ལ་བཟང་པོ་ཅིག་འདིའི་ནང་ལོགས་ལ་ད་སྐྱིད་པའི་ཉི་མ་ཤར་ནས་ག་བ་འགྲོ་ན་འགྲོ་ཆོག་ཆོག་ག་བ་བསྡད་ན་བསྡད་ཆོག་ག་བ་ཟོ་ན་ཟོ་ཆོག་ཆོག་དེ་ཚན་རིག་པས་བཟོས་སོང་ད་འདི་ང་ཚོ་ཁས་ལེན་གོ་དགོས་དེ་ཡིན་དུས་ཙམ་པ་ལ་ཕྱི་ལུས་ཀྱི་བདེ་སྐྱིད་སྒྲུབ་དགོས་ན་ཚན་རིག་པས་ད་ཚན་རིག་པས་ལྷག་པ་ཅིག་ད་གང་ཡོད་མ་རེད

དུས་རྒྱུན་དུ་གསུངས་ཁུལ་ད་ལྟ་ངོ་ནས་སེམས་ལ་ཞི་བདེ་དེ་འདྲ་ཡོད་པ་དེ་འདྲ་གསུངས་ད་འདིའི་ཁོ་ཚན་རིག་སྦྱངས་ནས་སེམས་ལ་ཞི་བདེ་ཐོབ་པ་རེད་བསམ་ན་མ་རེད། དེང་སང་གི་སློབ་སྦྱོང་གཅིག་གོང་ས་མཆོག་དེང་སང་གི་སྐུ་ཡོན་ཆེ་དྲག་ནས་རེད་བསམ་ན་མ་རེད་ནང་པ་སངས་རྒྱས་པའི་གཞུང་གི་ལྟ་གྲུབ་དང་ཚན་རིག་དེ་ཉམས་བཞེས་གནང་བ་ལ་བརྟེན་ནས་དེ་འདྲ་བྱས་ནས་སེམས་ལ་ཞི་བདེ་ཐོབ་བཞག་པ་ཆགས་ཡོད་རེད་དེ་ཡིན་དུས་སྡོམ་ག་རེ་རྒྱག་དགོས་ལབ་ན་སེམས་ཁམས་རིག་པ་དེ་གི་ཆེད་ང་རང་ཚོ་སེམས་ཀྱི་ཞི་བདེ་སྒྲུབ་དགོས་འོ་ན་ནང་པ་སངས་རྒྱས་པའི་ལྟ་གྲུབ་དང་ཚན་རིག་སྦྱང་དགོས་འོ་ཡོད་པ་ད་དེས་ང་ཚོ་ནང་པ་སངས་རྒྱས་ཀྱི་ལྟ་གྲུབ་དང་ཚན་རིག་གི་ཐུན་མོང་མིན་པའི་ཁྱད་ཆོས་ཆགས་ཡོད་རེད། ཕྱི་ལུས་ཀྱི་བདེ་སྐྱིད་སྒྲུབ་དགོས་ན་དེང་དུས་ཀྱི་ཚན་རིག། དེང་དུས་ཀྱི་ཚན་རིག་གི་ཐབས་ལམ་བཙལ་ནས་འགྲོ་དགོས་ཀྱི་ཆ་ཚང་ད་དེ། ཚང་མ་ད་སྡོམ་བརྒྱབ་ནས་ཞུས་པ་ན་དེང་སང་གི་དུས་ཚོད་ལ་ཚན་རིག་ཡང་དགོས་ཀྱི་ཡོད་རེད་ནང་ཆོས་ཡང་དགོས་ཀྱི་ཡོད་རེད། ཚན་རིག་མེད་ན་ནང་ཆོས་གཅིག་པུ་གིས་འགྲིག་གི་མི་འདུག་ནང་ཆོས་ཡོད་ན་ཡང་ཚན་རིག་གཅིག་པུ་གིས་འགྲིག་གི་མི་འདུག་དེ་གཉིས་ཀ་དགོས་ཀྱི་ཡོད་རེད་ད་དེ་ག་རེ་རེད་ཟེར་ན་དུས་རབས་བཅོ་བརྒྱད་ཀྱི་མཇུག་དང་བཅུ་དགུ་གི་འགོ་དེ་བར་ལ། ཚན་རིག་པ་སྐད་གྲགས་ཆེན་པོ Albert Einstein ཕེབས་པ་རེད་ཁོང་གིས་ག་རེ་གསུངས་ཡོད་རེད་ཟེར་ན་ཚན་རིག་མེད་པའི་ཆོས་ལུགས་ཞར་བ་རེད།

ནང་པ་སངས་རྒྱས་པའི་ཆོས་ཀྱི་རྣམ་གཞག་དེ་དག་ག་འདྲས་སུ་འདོན་དགོས་རེད་ལབ་ན། བདེན་པ་བཞི་གི་རྣམ་གཞག་རེད་དེ་ག་ནང་བཞིན་གྱི་བློ་ལྡོག་རྣམ་བཞི་གི་རྣམ་གཞག་རེད་དེ་ག་ནང་བཞིན་གྱི་ང་རང་ཚོ་སྐྱབས་འགྲོ་དང་སེམས་བསྐྱེད་འོ་ད་དེ་ཚོ་ག་རེ་ཆགས་བསྡད་ཡོད་ལབ་ན་དེ་ནི་ང་རང་ཚོ་ནང་པ་སངས་རྒྱས་པའི་ཆོས་ཀྱི་རྣམ་གཞག་དེ་ཆགས་བསྡད་ཡོད་རེད། ད་ལྟ་འདིའི་སྐབས་སུ་ཆོས་ཆོས་ཟེར་དེ་ཡང། ལྟ་གྲུབ་ཚན་རིག་ཆོས་གསུམ་དུ་ཕྱེ་བའི་ད་ལྟ་ཆོས་ཟེར་དེ་ཡང་གོ་བ་ཁག་ཁག་བྱ་དགོས་པ་རེད་མ་གཏོགས་སྤྱིར་བཏང་ང་ཚོ་ནང་པ་སངས་རྒྱས་པའི་ནང་ལ་ཆོས་ཟེར་དེ་གཞི་ལམ་འབྲས་གསུམ་ལ་གཞི་ལ་ཆོས་ལམ་ལ་ཆོས་འབྲས་བུ་ལ་ཆོས་ལྟ་བ་སྒོམ་པ་སྤྱོད་པ་གསུམ་བྱེད་ལྟ་བ་ལ་ཆོས་སྒོམ་པ་ལ་ཆོས་སྤྱོད་པ་ལ་ཆོས་འབྲས་བུ་ལ་ཆོས་ཟེར་དེ་འདྲ་ད་ཆོས་ཀྱི་རྣམ་གཞག་དེ་མང་པོ་ཅིག་ལ་གོ་ཐུབ་ཀྱི་ཡོད་རེད། ཡིན་ན་ཡང་ད་ད་ལྟ་སྡེ་ཚན་གསུམ་དུ་ཕྱེ་བའི་ཆོས་དེ་ང་རང་ཚོ་ནང་པ་ཁམས་ཚང་གི་ཉམས་སུ་ལེན་ཡག་ནང་པ་ཁམས་ཚང་གི་སློབ་སྦྱོང་བྱེད་དགོས་ནང་པ་ཁམས་ཚང་གི་དོ་སྣང་བྱེད་དགོས་དེ་འདྲས་ཀྱི་ད་རིམ་པ་ཞིག་ཆགས་བསྡད་ཡོད་རེད་དེ་བཤད་ཡོང་དུས་ཙམ་པ་ལ་ད་དེ་ནས་དེ་ཡང་ཅིག་ང་རང་ཚོ་ནང་པ་མ་ཡིན་པ་དེ་ཚོ་ལ་ཕན་ཐོགས་ཡག་ཡོད་མ་རེད་ལ་དེ་སྦྱངས་པ་ཡིན་ན་ཁོ་རང་ཚོ་ཕལ་ཆེར་གནོད་ཡག་ཉེན་ཁ་ཡོད་རེད་ག་རེ་ཟེར་ན་ཁོ་རང་ཚོའི་ཆོས་ལུགས་ཀྱི་ལྟ་གྲུབ་དེ་ལོགས་པ་རེད་དཔེར་ན་ང་ཚོ་འདི་ན་བཤད་ཡོང་དུས་བདེན་པ་བཞི་བཤད་ཡོང་དུས་ཙམ་པ་ལ་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་བཤད་ཡོང་དུས་སྐྱེ་བ་སྔ་ཕྱི་དང་ལས་རྒྱུ་འབྲས་ཀྱི་རྣམ་གཞག་དེ་རང་ཤུགས་ཀྱིས་དོན་ཡོང་གི་རེད་ད་དེ་ནང་པས་བཤད་པ་ནང་བཞིན་ཁོ་ཚོ་གི་ཁས་ལེན་གྱི་མེད་དང་དེ་འདྲ་བཤད་པ་ན་དེ་ནི་ཇུས་གཏོགས་ཟེར་གི་རོ་ཡང་ང་ཚོ་ལ

ནང་པ་མ་ཡིན་མཁན་དེ་ཚོ་ཡང་ཁོ་རང་ཚོ God ལབ་རྒྱུ་དཀོན་མཆོག་ལབ་རྒྱུ་ཁག་ཁག་ཡོད་རེད་དེ་ནང་པ་འགྲོ་གི་མ་རེད་ང་ཚོའི་བཤད་རྒྱུ་འདི་ལ་སྐྱབས་སུ་མཆི་དགོས་ལབ་ནས་བཙན་དབང་འགྲོ་གི་མ་རེད། དེ་ཡིན་དུས་ཙམ་པར་དེ་ང་རང་ཚོ་ཁམས་བཟང་གི་ད་ནང་པ་ཁམས་བཟང་གི་དེ་ནི་ཉམས་སུ་ལེན་དགོས་ཀྱང་སེམས་བསྐྱེད་ཀྱི་རྣམ་གཞག་བཤད་དུས་ཙམ་པ་ལ་ཡང་ད་དང་པོ་སེམས་བསྐྱེད་དེ་ད་དུས་རྒྱུན་དང་ང་ཚོ་འདི་བྲིས་འདུག་ཡང་དེ་བྱམས་པ་དང་སྙིང་རྗེ་དེ་ཏོག་ཙམ་སྒོམ་ཡོང་དུས་ཙམ་པ་ལ་དེ་སེམས་བསྐྱེད་བསྒོམས་ཡིན་ཟེར་གྱི་འདུག་སེམས་བསྐྱེད་བསྒོམས་ཡིན་ཟེར་གྱི་འདུག་སེམས་བསྐྱེད་ལབ་ན་ད་བྱང་ཆུབ་སེམས་བསྐྱེད་རང་ཆགས་བསྡད་ཡོད་རེད་དེ་བསྒོམས་ཡིན་ཟེར་གྱི་འདུག་ད་དེ་བྱང་ཆུབ་སེམས་དང་སེམས་བསྐྱེད་ཟེར་དེ་སྒོམ་ཡས་ལས་སླ་པོ་ཅིག་རྩ་ནས་གོ་རོགས་ཡོད་མ་རེད་དང་པོ་གོ་རོགས་གཞུང་ལུགས་རིགས་དེ་ཁོ་རང་གི་ཐོག་ནས་བསམ་བཏང་དུས་ཙམ་པ་ལ་སེམས་བསྐྱེད་སྒོམ་པ་ལ་བློ་སྦྱང་དགོས་ཀྱི་ཡོད་རེད་གསུངས་རེད

སེམས་ཅན་ཐམས་ཅད་རང་གི་མ་རེད་ཟེར་ནས་བཤད་བསྡད་ཡོད་རེད། ད་སེམས་ཅན་ཐམས་ཅད་རང་གི་མ་རེད་ཟེར་དུས་དེ་ནང་པ་མ་ཡིན་པ་ཟེར་དུས་བཤད་པ་ཡིན་ན། དེ་ནས་ཁོ་ཚོ་སྣང་བ་འགྲོ་བ་མ་རེད་སེམས་ཅན་ཐམས་ཅད་རང་གི་མ་རེད་ཟེར་དུས་ད་གང་གི་ག་རེ་ལབ་ཀྱི་ཡོད་ལབ་ཀྱི་རེད་བྱས་ཙང་ད་དྲན་པ་ཞིག་དང་བློ་ལྡོག་རྣམ་བཞི་དེ་ཚོ་གི་ཉམས་ལེན་དེའང་ང་ཚོ་གི་སྐྱབས་འགྲོ་དེ་སེམས་བསྐྱེད་དེ་ང་རང་ཚོ་ནང་པ་སངས་རྒྱས་པའི་དེ་ནི་ཁམས་གཙང་གི་ཉམས་སུ་ལེན་དགོས་ཡོད་དེ་ནི་ཆོས་ཀྱི་རྣམ་བཤད་དོ་ད་དེ་ཆགས་བསྡད་ཡོད་རེད། ཞུ་གི་ཡོད་ལགས།